ཡིན་ནའི་དཔེ་ཆ་ཁོ་རང་ཚོ་ཀི་གསར་སྐྱེས་ལ་བསྟན་ལ་ཨ་མི་ནི་ཡིན་མཁན་གི་ཚོ་གཡུལ་དུས་ཙམ་པ་གར་སོང་ན་ངན་མེད་ཀི་བརྡ་རྙིང་གི་མང་པོ་ཀི་ལས་དོན་དཔེར་ན་ང་རང་ཚོ་ཀི་བྱང་ཁོག་དམར་བྱང་གསལ་བའི་སྒྲོན་མེ་ནང་ལ་སྐེ་ཐིག་སུ་ཡོད་ས་ཁ་པ་ཀ་ཡེ་ད་ཅམ་གི་སྐེ་ནམ་རྒྱུན་ན་སྐེ་རེད་བ་སྐེ་ཐིག་སྐེ་ཀི་ཐིག་ད་དཔེར་ན་ང་ཚོ་ལྷ་སའི་སྐད་ནང་ལ་སྐེ་ལ་སྐྱེ་ཟེར་ཅིག་ལབ་དེ་ཡོད་བ་དེ་ཕལ་ཆེར་བརྡ་རྙིང་གི་ཤུལ་ཅིག་ཡིན་ས་རེད

ཨ་ནི་ལྷ་སའི་གི་སྐེ་ལ་སྐྱེ་ཨ་ན་ཅིག་ལ་ཨུ་ཏོ་བ་སྟེ་དེ་ཡིན་དུས་ཙམ་པ་དེ་དངོས་གནས་བྱས་ན་བརྡ་རྙིང་ཡིན་པ་རེད་སྐེ་སྟོང་ལ་སྐྱེ་སྟོང་ཟེར། ཨ་ན་ཀིག་ཟླ་གཅིག་བར་བྱས་ཟེར་ན་འདྲ་ད་དེ་བ་ཅིག་ཉི་མ་གཉིས་སོང་བར་ལ་ཁྲག་སྐྱུར་ཡག་གི་དུས་ཚོད་ཁྱད་པར་གྱི་ཡོད་ཟེར་ཡག་ཀིག་ཟེར་ཡག་ཟེར་འདྲ་ཡོད་ར་བ་དེ་ལ་ཅིག་བྱས་ཙང་འདིའི་ནང་ལ་ཁྱད་ཆོས་ག་རེ་ཡོད་ཟེར་ན་ཡ་བཏགས་དེང་སང་གི་ཨ་ན་ད་ཁའི་ནང་ལ་ཡ་བཏགས་རྒྱག་འོས་པ་ལ་མ་བརྒྱབ་པར་རྒྱག་མི་འོས་པ་ལ་བརྒྱབ་བཞག་པ་མང་པོ་ཡོད་རེད། ཁྲག་སྐེམ་ཞེས་པ་དང་ཁྲག་སྐྱེམ། སྐྱེམ་ཞེས་བྲིས་པ་རེད། ད་ང་ཚོ་གི་དེ་བ་ཞུ་དག་བཏང་མཁན་ཚོ་གི་མཐོང་དུས་ཡོངས་རྫོགས་ཡིག་ནོར་རེད་བསམ་སྟེ་ཡ་ད་ཡོངས་རྫོགས་གཡུག་རྐྱང་བྱས་པ་རེད། ཨ་ཡིག་ནོར་ཞུ་ཅི་ལས་ཤག་ཟེར། བས་ད་ཁྲག་སྐེམ་ཟེར་མ་ལབ་སྐྱེམ་ཟེར་ལབ་ཅིག་ད་ཡིན་ན་བྱེད་མི་འདུག་ཟེར། ཨ་ནས་བས་ད་ཁོང་ཁྲོ་ར་ཅིག་ཟས་ཏེ་གཡུགས་པ་རེད་ནོར་འཁྲུལ་ཆེན་པོ་རེད། ད་འོ་ན་ཁྱེད་ར་ཡིག་དེ་འདྲས་ཡིན་པ་ཧ་གོ་གར་གོ་གི་འདུག་ཟེར་རྡོ་རིང་ཡིག་རེད། རྡོ་རིང་གི་ཡི་གེའི་ནང་ལ་ལྷ་སྲས་བཙན་པོ་ཡབ་སྲས་གཉིས་ཀྱི་སྐུ་རིང་ལ

ནུབ་བྱང་མི་རིགས་སློབ་གྲྭ་ཆེན་མོ་གི་དཔེ་རྙིང། ཡིག་རྙིང། ལྷག་པར་དུ་ཏུང་ཧང་གི་ཡིག་ཆ་ཞིབ་འཇུག་བྱས་ནས་སྤེལ་ཏེ་མི་ལོ་བཞི་བཅུ་འགྲོ་གི་ཡོད་རེད་བ་སུམ་ཅུ་ཙམ་བཞི་བཅུ་ཙམ་འགྲོ་གི་ཡོད་རེད་བ་ཁོང་ཚོའི་གི་རྒྱུགས་སྟངས་ནང་ལ་ཕ་གི་ཡོད་རེད། བོད་ཀྱི་གསོ་རིག་གི་ནང་ལོགས་ལ་ད་ལྟ་འདིའི་ནང་ལ་ཁྱད་ཆོས་དེ་འདྲ་འདུག། ད་གཉིས་པ་དེ་ག་རེ་ཟེར་ན། ཡ་བཏགས་དོར་ཞོར་ལ། ཡ་བཏགས་དགོས་ཡག་གི་རིགས་ལ་ཡ་བཏགས་མ་བརྒྱབ་པ་མང་པོ་ཡོད་རེད། དཔེར་ན་ང་རང་ཚོ་གི་ནམ་རྒྱུན་གྱི་སྐད་ཆའི་ནང་ལ་གེ་ཁུ་ཟེར་བ་རེད་བ། འདིའི་ནང་ལ་གེ་ཁུ།

དཔེར་ན་བྲག་ཟེར་དུས་སྦྲང་མ་ཟེར་དུས་ལྷ་སའི་སྐད་ལ་སྦང་མ་ཟེར་གྱི་རེད་དེ་མ་ཟད་དེ་ཙམ་དུ་མ་ཟད་ལྷ་སྐད། འབྲོག་པའི་སྐད་ལ་སོགས་པ་མང་པོ་སྐྱེས་པས་བྲག་ཞེས་དེ་ལྟར་ར་རས་ཀྱི་བྲག་ཏུ་འདོན་གྱི་ཡོད་མ་རེད། དཔེར་ན། སྤུ་གུ་ལ་ཕྲུ་གུ་ཟེར་ཡག་གི་ར་ཡོད་པས་དེར་འདོན་གྱི་ཡོད་མ་རེད་བ་དེ་ལྟར་ར་བཏགས་དོར་བཞག་པའི་གི་ཁྱད་ཆོས་དང། ཡ་བཏགས་དང་ར་བཏགས་དོར་བཞག་པའི་གི་ཁྱད་ཆོས་མང་པོ་ཡོད་བ་ད་དེ་ར་བཏགས་དངོས་གནས་བྱས་ན་ར་བཏགས་མིན་ད་ར་སྐྱེས་ཡག་དང་ཡ་བཏགས་ཡིན་སྟག་པ་སྐྱེས་ཟེར་ཡག་དང་སྟག་པ་སྐྱེས། རྩ་ཐོག་བྲག་ཞེས་པ་དང་རྩ་ཐོག་བགས། མདོར་ན་ར་བཏགས་ཡ་བཏགས་དོར་བཞག་པའི་གི་ཁྱད་ཆོས་ཧ་ཅང་གི་མང་པོ་ཡོད་རེད་དེ་ཡིན་དུས་ཙམ་པ་འདི་དཔེ་ཆ་རྙིང་པའི་ཁྱད་ཆོས་ཅིག་རེད། ད་འདི་ཏིག་ཟ་གི་གྱེས་ཙི་གྱེས་ཨ་རེད། དེ་ནས། ལྷག་པར་དུ་འདི་ནམ་རྒྱུན་ང་ཚོ་དོ་སྣང་བྱེད་ཡོང་གི་ཡོད་མ་རེད། ག་སྔོན་འཇུག་དང་ར་མགོ་བརྗེ་ཡག་རེད། བྱས་ཙང་གན་རྒྱའི་ཞུ་དག་བཏང་ཡོང་དུས་ཙམ་པ་འདི་བརྩིགས་ཟེར་ཡག་དང་ལམ་སང་བཟོ་བཅོས་བྱེད་དགོས་རེད། ར་ཙ་བཏགས་རྩ་གི་གུ་བརྩིགས་ཟེར་ཡག་དང་དཔེ་ནོར་རེད་བསམ་དགོས་རེད་བ། རྩ་བ་ཉིད་ནས་མི་རུང་བ་རེད། དེང་སང་གི་དག་ཆའི་ནང་ལ་གའོ་རྩ་ཁེ་ཡུ་ཙི་ཟི་ག་སྔོན་འཇུག་བྲི་དགོས་ཡ་ལ་ཨ་ནི་འདིའི་ནང་ལ་རྦད་དེ་ར་མགོ། ར་བ། ར་མགོ་བྲིས་བཞག་པ་ཧ་ཅང་མང་པོ་ཡོད་རེད། དཔེ་ཨ་མདོ་བཞག་པ་ཡིན་ན་རྩེ་བ་རྨི་ཚོ། བ་པ་ཙོ་བ་ཞེས་པ་ལ་ར་ཙ་བཏགས་རྩ་ན་རྩེ་བ་རྨི་ཚོ་ར་ཙ་བཏགས་རྩ་ན་ཙོ་བ་གི་ཙོ་ལ་ར་ཙ་བཏགས་རྩ་ན་རོ་རྩོ་བྲིས་ཀྱི་ཡོད་རེད། དེ་ནི་གཏར་ཁའི་གཏར་ལ་ལྷག་པར་དུ་དམིགས་བསལ་གྱི་རེད།

ད་ཡིག་ནོར་རེད་བརྒྱ་ཆ་བརྒྱ་བསམ་གི་རེད་བ། དེ་རྩ་བ་ཉིད་ནས་ཡིག་ནོར་མ་རེད། ཨེ་ན་གདོང་པ་ང་རང་ཚོ་དེ་གདོང་གི་བཞིན་རས་གི་གདོང་ཡོད་རེད་བ། དེ་ལ་ར་ད་བཏགས་རྡ་ན་རོ་རྡོ་ང་རྡོང་བྱས་ཙང་དེ་ཡིན་དུས་ཙམ་པ་ག་སྔོན་འཇུག་གི་ཚབ་ལ། ཨེ་ན་ར་མགོ་བྲིས་བཞག་ཧ་ཅང་མང་པོ་ཡོད་དེ་ཚོ་ཡོངས་རྫོགས་ཡིག་ནོར་མ་རེད་ངས་འདི་ན་བྲིས་བཞག་རྒྱུ་ཡོངས་རྫོགས་ག་རེད་ཟེར་ན་དམར་བྱང་གསལ་བའི་སྒྲོན་མེ་ན་རྙེད་རྒྱུ་རྐྱང་རྐྱང་རེད་དམར་བྱང་ན་རྙེད་རྒྱུ་རྐྱང་རྐྱང་རེད་བྱས་ཙང་དེའི་ཐོག་ནས་དམར་བྱང་ཡི་གེ་རྙིང་པ་རེད་ཤག་ད་དེའི་དཔེ་མཚོན་དེ་ཏུན་ཧོང་དང་དེ་ཚོ་བསྡུར་དེ་ན་ལམ་སང་རྙེད་ཡག་རེད་དཀའ་ལས་གང་ཡང་ཡོད་མ་རེད།

ཡེ་ནས་གནའ་སྔ་མོ་ནང་དེ་གཉིས་ཀ་བྲིས་ན་འགྲིག་པ་རེད་ད། གདངས་གཅིག་པ་ཐོན་ན་འགྲིག་པ་རེད་ད། དེ་དུས་གདངས་དེ་ཐོན་ཐབས་བྱེད་དགོས་པ་རེད་མ་གཏོགས་དག་ཆ་ཁོ་རང་ལ་ད་ཅིག་འདི་བྲིས་ན་ཆོག་དེ་བྲིས་ན་ཆོག་དེ་འདྲའི་གི་གདམ་ག་འདྲ་མ་སོགས་མང་པོ་ཡོད་རེད། ད་འགྲོ། མིང་གཞི་ག་དང་ད་བརྗེ་ཡག་ཧ་ཅང་མང་པོ་རེད། འའོ་ག་ར་བཏགས་འགྲ་ན་རོ་འགྲོ་ཟེར་ཡག་འའོ་ད་ར་བཏགས་འདྲ་ན་རོ་འདྲོ། ད་དེ་ཡིག་ནོར་རེད་བསམ་གི་རེད་བ་སུ་ཡིན་ནའི་ཡིན་ནའི་ཡིག་ནོར་མ་རེད་ཅེས་པ། དྲང་ཐིག།

ས་ལ་དོན་དག་མི་འགྱུར་ཏེ་ཕལ་ཆེར་ག་རེ་བྲིས་ན་འགྲིག་པ་ཁྱོད་རང། ཨོ་ལ། ལ་བཏགས་དེ་གའི་ཐད་ག་འདྲའི་བྲིས་ནས་ཡི་ག་འདྲའི་བརྗེ་པོ་རྒྱབ་ན་འགྲིག་གི་འདུག་ཡིག་རྙིང་ནང་འོ་དེ་གི་ཁྱད་ཆོས་དེ་ཨེ་ནི་མངོན་གསལ་དོད་པོ་ཡོད་རེད་དེའི་ནང་ལ། དེ་ནས་ད་འདི་གཙོ་བོ་དཔེ་མཚོན་དེ་གའི་དེ་རེད་ད་འདིའི་ནང་ལ་བྲིས་ཡག་ད་ཧ་ཅང་གི་ངས་མང་པོ་ར་ཅིག་འདིའི་ནང་ལ་མ་བྲིས་ཞུ། དཔེ་མཚོན་དེ་གའི་སྟེང་ནས་ག་རེ་ཅིག་མཚོན་ཐུབ་ག་རེད་ཟེར་ན་ཨེ་ནི་དཔེ་ཆ་འདི་ག་རེ་ཟེར་ན་ཡིག་ཆ་འདི་བོད་བཙན་པོའི་སྐབས་ཡིན་ཏེ། ཐོག་མའི་གི་མ་གཞི་ཐོག་མའི་གི་ཡིག་ཆ་ལྟ་བུ། བྲིས་མ་ཅིག་ཡོད་ཀྱི་རེད་བ་དེ་དངོས་གནས་བྱས་ན་ཏུན་ཧོང་གི་ཡིག་ཆ་ལྟ་བུ་ཅིག་ཡང་ན་ཉེ་ཆར་ང་ཚོ་གི་ད་ནིང་གཞེས་ནིང། ད་ནིང་ངའི་གི་དགེ་ཕྲུག་རྣམས་བྱང་ཆར་གྱི་འཕྲུལ་གྱི་ཐིའུ་གུ་སྐོར་ཞིབ་འཇུག་བྱས་པས་འཕྲུལ་གྱི་ཐིའུ་གུ་སྐོར་བལྟས་པས་ན་ད་དངོས་གནས་ཡིག་རྙིང་རང་རེད། ཡང་ན་ལོ་ཁ་ཤས་གོང་ལ་རྒན་པ་སངས་དབང་འདུས་ཚོ་ཁོང་ཚོ་གིས་དཔེ་སྐྲུན་བྱས་སོང་ཨ།

སྨན་དཔྱད་ཟླ་བའི་རྒྱལ་པོ་དང་རྔ་བོ་ཀྱི་རས་གཟིགས་བར་ནང་དོག་ཏུ་མ་གཏོགས་ཡི་གེ་ཁོ་རང་ལྟ་ཡ་ཡང་མེད། ད་སྟབས་ལེགས་པ་ཅིག་དེང་སང་ང་ཚོའི་གསོ་རིག་སློབ་གླིང་གི་བྲིས་མ་གཉིས་དཔེ་སྐྲུན་བྱས་པ་རེད་བ་དེའི་གང་ཕྱི་ལོགས་ལ་བྲིས་མ་ཅིག་འདུག་བ་བྲིས་མ་སོགས་ནི་དེ་དུས་ཨ་ནི་འདི་དང་གཅིག་འདི་དང་འདྲ་བའི་གི་ཁྱད་ཆོས་ཧ་ཅང་མང་པོ་མཐོང་དགོས། དེ་ཚོར་བརྟེན་ནས་ག་རེ་ཡོད་ཟེར་ན། ཨ་ནི་བོད་ཀྱི་གསོ་བ་རིག་པའི་ནང་ལ་དེ་ནི་བོད་བཙན་པོའི་སྐབས་ཀྱི་ཡིག་ཆ་ལ་དེ་ནི། བསྒྱུར་བཅོས་ཕྲན་བུ་བྱས་བསྡད་པ། ཡང་ན་བསྒྱུར་བཅོས་གང་ལ་གང་འཚམས་བྱས་བསྡད་པ། གཞི་རང་དུ་བོད་བཙན་པོའི་སྐབས་ཀྱི་ཡི་གེ་ཡིན་སྡེ་བའི་ཀན་ལྷའི་ཡིག་ཆ་མང་པོ་ཅིག་ག་ལེ་ག་ལེ་དེ་ནས་ང་ཚོ་ཧ་གོ་བ་རེད་ད་སྟབས་མ་ལེགས་པ་ཅིག་ག་རེ་ཟེར་ན། ད་ལྟ་གོང་དུ་ཐེངས་ཁ་ཤས་ཞུས་པའི་དེང་སང་གི་ཞུ་དག་བྱེད་མཁན་གྱིས་རྩ་བ་ཉིད་ནས་ཡག་པོ་བྱས་མི་འདུག་དེ་ལྟར་ལག་པ་རིང་ཐག་ཆོད་ཅིག་གང་བྱུང་མང་བྱུང་བཟོས་རྗེས་ཨ་ནི་ཕྱི་རྒྱལ་ཚོ་གི་ག་རེ་ཟེར་དགོས་ན། ང་ཚོ་གི་ཏའོ་ཧྲོ་ཧྥན་ཅའོ་ཧྲོས་དེང་སང་མི་མང་པོ་གོ་བ་རེད་བ་དེ་ནས་ཁྲང་ཏཱ་ལ་བཀའ་ལོག་མང་པོ་གནང་ཙང་མི་མང་པོ་ཀན་ཀོར་དུ་གོ་དེ་བར་བ།

ངེད་ཀྱི། མ་དཔེ་ནང་ལ་བག་ལ་དང་ག་ལ་དང་བླངས་ནས་ལོན་འདུག་སྟེ་ངས་བག་ལ་དང་བླངས་ནས་ལོན་བྱས་པ་ཡིན་དཱ་ཟེར་ཡང་གསུངས་འདུག་གོ་རེད་བ། དེ་འདྲའི་རྩ་ནས་ཟེར་གོ་ང་ཁ་ཐུག་ཁོ་རེ་ཟེར་གོ་རེད་དེ་ངས་བསམ་ན་བོད་རིགས་ཀྱི་ཉེས་པ་ཟེར་ན་འདྲ་ཆེ་ཤོས་ཀྱི་རེད་ཤག་གསུངས་གཙོ་བོ་མ་ཤེས་པའི་རྒྱུ་མཚན་རེད་བ་ད། ང་རང་ཚོ་འདོད་ཆགས་ཁོང་ཁྲོ་གཏི་མུག་ཟེར་གོ་རེད་བ་དེའི་ནང་ལ་གཏི་མུག་ཟེར་ནས་འདྲ་ད་མ་གཏོགས།

བཟོ་ཆོག་རེད། ཡིན་ནས་བོད་བཙན་པོའི་སྐབས་དང་ཡང་ན་དུས་རབས་བཅུ་གཅིག་བཅུ་གཉིས་དེ་འདྲས་ཀྱི་ཡི་གེ་མཐོང་སོང་ན་ཁྱོད་རང་བཟོ་ཡག་ད་རྩ་བ་ཉིད་ནས་ཡག་པོ་ཡོད་མ་རེད། དེ་བཟོས་སོང་ན་མ་འོངས་པ་ལ་སྐྱོན་ཆེན་པོ་གཅིག་རེད། མ་འོངས་པ་ཁྱོད་རང་གིས་བཟོས་བཞག་འཇོག་དང་ཡིད་ཆེས་བྱེད་ཀྱི་རེད་བ་ད་ད་ག་རང་ཡིན་གྱི་རེད་ཟེར། དེ་བྱས་རྗེས་རྒྱ་སྐད་ལ་ཝུའུ་ཏའོ་ཟེར། ཨ་དེ་འདྲ་བྱས་རྗེས་མི་མང་པོ་གཅིག་ཞིབ་འཇུག་ཐོག་ལ་གནོད་ཞིབ་བྱེད་ཀྱི་རེད། ག་རེ་ཟེར་ན་གནའ་མི་གི་ཁྱད་ཆོས་དེ་ཡོངས་རྫོགས་བརླག་ཙང་ཨ་ནི་མ་འོངས་པའི་ཞིབ་འཇུག་བྱེད་མཁན་ལ་ཁོ་ར་དོན་དག་ལ་བསམ་བློ་གཏོང་ཡག་ཅིག་རེད་མ་གཏོགས་ཨ་ནེ་དཔེ་རྙིང་རང་གི་བཞིན་རས་ངོ་མ་དེ་གཙང་ནས་མཐོང་ཡག་མེད་པ་བཟོས་བཞག་རེད་བ་འོ་དེ་གི་སྐྱོན་ཧ་ཅང་གི་ཆེན་པོ་ཞིག་བཟོ་གི་རེད་བསམ་འདུག་བྱས་ཙང་དེ་དེ་ལ་ངེས་པར་དུ་གཟབ་གཟབ་བྱེད་དགོས་འདུག་ད་འདིའི་གི་དོན་དག་གཉིས་པ་དེ་གི་ག་རེ་སྟོན་གོ་ཟེར་ན་རྗོད་བྱེད་ཚིག་གི་སྒོ་ནས་ཨ་ནེ་དམར་བྱང་གསལ་བའི་སྒྲོན་མེ་ཞེས་པ་དེ་ཨ་ནེ་བོད་བཙན་པོའི་སྐབས་གི་ཡིག་ཆ་ཕལ་ཆེར་ཡིན་པ། ད་ཡིན་ནས་ངས་སྐད་ཆ་ཡོངས་རྫོགས་གཟབ་གཟབ་བྱས་པ་རེད་ད་ཕལ་ཆེར་ཡིན་པ་འོ་དེ་འདྲས་ཀྱི་འདུག་གོ། བརྗོད་བྱ་རྗོད་བྱེད་གཉིས་ཀའི་སྒོ་ནས་ད་ཕལ་ཆེར་བཙན་པོའི་སྐབས་ལ་ཡིན་པ་འོ་དེ་འདྲས་ཀྱིས་སྒྲུབ་ཐུབ་དགོས་པ་རེད་ད་དེ་གཉིས་པ་དེ་རེད། དེང་སང་གི་སློབ་མ་ཚོ་གི་ཞིབ་འཇུག་བྱེད་ཡག་དེ་ག་རེ་ཟེར་དགོས་རེད་ཧ་ལམ་ང་རང་གི་དགེ་ཕྲུག་ཚོ་ལ་ཧ་ལམ་དེ་ལྟ་བུ་ཞིག་ཤེས་ཡོད་བ་ཁྱོད་རང་གི་ཞིབ་འཇུག་བྱེད་དུས་བརྩམས་པ་བོད་བཙན་པོའི་སྐབས་རེད་མ་རེད་དེ་གཙོ་བོ་བརྗོད་བྱ་དོན་དང་རྗོད་བྱེད་ཚིག་གཉིས་ཀའི་སྒོ་ནས་བསམ་བློ་བཏང་དགོས་རེད་ད་དེ་ནས་ལྷག་པར་དུ་གསལ་བཤད་བྱེད་དགོས་ཡག་དེ་བོད་བཙན་པོའི་སྐབས་ཡིན་དེ་མེད།

ད་རྒྱུད་བཞི་ད་སྐྱོན་ཡོད་པ་མ་རེད་བསམ་གྱི་འདུག་ལྷག་པར་དུ་ཞིབ་འཇུག་སློབ་མ་དེ་བ་ཀླད་སོ་དེ་རྒྱུད་ཚད་ཡིན་པ་ཧ་གོ་རུ་ངེས་བསམ་བལྟས་པ་དང་འོ་ད་རྒྱུད་བཞི་གི་ལེའུ་འདི་འདྲའི་སྐྱེ་ནི་ཡོད་ཨ་བསམ་སང་ད་མན་ངག་རྒྱུད་དེ་བསྡུ་ཡོད་ཀྱི་རེད་མ་གཏོགས་བཤད་རྒྱུད་སོ་འདྲ་དེ་ཚོ་ད་ངག་སྐྱོར་དགོས་ཡག་རབ་ཏུ་རེད་བ་ཨ་ནི་མང་ཆེ་ཤོས་ངག་སྐྱོར་ར་ཅིག་ཡོད་ཀྱི་རེད་རབ་ཏུ་རབ་ཏུ་ངག་སྐྱོར་ཡོད་ཀྱི་རེད་དེ་ཡིན་དུས་བརྩམས་པ་ཕལ་ཆེར་སྐྱོན་ཡོད་ཀྱི་མ་རེད་ད་གལ་སྲིད་ཡན་ལག་བརྒྱད་པ་མ་ཚད་རྒྱུད་བཞིའི་ཤུགས་རྐྱེན་འདུག་ན་དུས་ཕྱིས་སུ་རེད་ཁྱོད་རང་ཁྱོད་རང་གི་ཡིག་ཆ་དེ་ལ་ཟིན་རིན་ཐང་ཆེན་པོ་གང་ཡང་ཡོད་མ་རེད་ད།

ད་ལྟ་ངས་འབུམ་རམས་དགེ་གི་དཔྱད་རྩོམ་ནང་ལ་གལ་ཆེ་ཤོས་ཀྱི་ཐིག་ཤིང་བྱས་ཏེ་ཡན་ལག་བརྒྱད་པར་བཞག་ཡོད། ཡན་ལག་བརྒྱད་པ་ཡན་དག་ཡིན་ན་བྷི་རི་ཨ་ཤི་ཏང་གི་གསང་ཡིག་དང་ཡན་ལག་བརྒྱད་པའི་གོང་གི་ཡིག་ཆ། ཡན་ལག་བརྒྱད་པའི་གཞུག་ལ་ཡིན་ན་ཡན་ལག་བརྒྱད་པའི་གཞུག་གི་ཡིག་ཆ། ཡང་ན་ནི་རྒྱུད་བཞི་ཡིན་ན་རྒྱུད་བཞི་རྗེས་ཀྱི་ཡིག་ཆ། འདི་འདྲ་ཡིག་ཆ་ཁོ་རང་ལ་བརྟེན་ནས་དུམ་ཚན་གསུམ། གཅིག་ག་རེ་ཟེར་ན་ཡན་ལག་བརྒྱད་པའི་གོང་གཅིག་ཡན་ལག་བརྒྱད་པ་ནས་རྒྱུད་བཞི་བར་གཅིག་རྒྱུད་བཞི་རྗེས་སུ། ཡིག་ཆ་ཁོ་རང་ལ་བརྟེན་ནས།

གཅིག་བྱས་ན་བཙན་པོ་སྐབས་དངོས་སུ་མ་ཡིན་ཏེ། བཙན་པོ་དུས་རབས་དུ་གར་སོང་ན། མཇུག་ཏུ་ཡང་དེ་ནས་དུས་རབས་དགུ་པ་ཙམ། ནས་ནས་ཐོར་གྱི། ད་དུས་རབས། ལོ་ཉིས་བརྒྱ་ཙམ་གྱི་མ་གཏོགས་ཕྱིན་ཡོད་མ་རེད་དུས་རབས་བདུན་པ་ནས་དགུ་པའི་བར་དུ་མ་གཏོགས་ཕྱིན་ཡོད་མ་རེད་ལོ་ཉིས་བརྒྱ་ཙམ་མ་གཏོགས་ཕྱིན་ཡོད་མ་རེད་དེའི་བར་རུ་ལ་ནི་ཡང་བར་སྟོང་སོ་ན་ཏིག་སུ་ཡོད་རེད་བ་བཙན་པོ་རྒྱལ་རབས་འཐོར་ནས་ཡན་ལག་བརྒྱད་པ། མ་འབྱོར་བར་རུ་ལ།

རེད་འདུག་ན་ཨ་ནི་བཙན་པོའི་སྐབས་ཡིན་པ་ཧ་ལམ་ཚོད་དཔག་བྱེད་ཐུབ་རེད་བྱས་ཙང་དེའི་བལྟས་ནས་ངས་འདིའི་ནང་ལ་ག་རེ་ན་ཡན་ལག་བརྒྱད་པ་དང་བསྡུར་རེད་ཞིབ་ཚགས་ཞིབ་པོ་བསྡུར་རེད་ཧ་ལམ་རྙེད་ཀྱི་ཡོད་མ་རེད་ད་ཐ་སྙད་རེ་ཅིག་ཁ་ཤས་གཅིག་པ་ཡོང་སྲིད་རེད་བ་དེ་མ་ཡིན་པ་ནང་དོན་ཆ་ནས་གཅིག་པ་ཡོད་མ་རེད་དེའི་རྒྱུ་མཚན་ལ་བལྟས་ནས་བརྗོད་བྱ་རྒྱུ་ཆ་རྙིང་པའི་ཐོག་ནས་ནི་བོད་བཙན་པོའི་སྐབས་ལ་ཡིན་པ་རེད་ཡིག་ཆ་ཁོ་རང་ལ་བལྟས་ཏེ་ཤེས་རྒྱུ་རེད་དང་པོ་དེ་ག་རེ་ཟེར་ན་ངས་ལོ་རྒྱུས་དེ་བཤད་པ་ཡིན་པ་ལོ་རྒྱུས་དེ་ག་རེ་ཟེར་ན། དཔེ་ཆ་ཁོ་རང་གིས་བཤད་པའི་ལོ་རྒྱུས་བྲང་ཏི་བྲང་ཏི་གིས་བཤད་པའི་སྐད་ཆ། ཨ་ནེ། ཟུར་མཁར་བའི་གིས་གསུང་བཤད་པའི་གི་ཡིག་ཆ། གསུང་བཤད་པའི་གི་ཁོག་དབུག་དེ་གའི་ཡོངས་རྫོགས་བསྡུར་རྗེས་ཕལ་ཆེར་ད་དུས་ཚོད་དུ། མེས་ཨག་ཚོམ་གྱི་སྐུ་དུས་ལྟ་བུ་ཡིན་ཏེ། ད་བོད་སྐད་ལ་བསྒྱུར་བ་ཡིན་ཀྱང་རུང་བོད་དུ་བརྩམས་པ་ཡིན་ཀྱང་རུང་མདོར་ན་མེས་ཨག་ཚོམ་གྱི་སྐུ་དུས་བྱུང་སྟེ། དེ་ནས་རོབ་ཀྱི་གཏན་འཁེལ་བྱས་པ་རེད། བྱས་ཙང་ང་ཚོ་གིས་ཞིབ་འཇུག་བྱེད་དུས་ཙམ་པ་ཕལ་ཆེར་ཞེས་པའི་སྐད་ཆ་མང་དུ་བཤད་ན་མ་གཏོགས་ཚིག་ཐག་རྦད་དུ་བཅད་ན་ཨེ་ན་མ་འོངས་པ་ལ་འགྲོ་ས་མེད་པ་ཆགས་རེད། དེ་ངས་ཟླ་བ་ཧྲི་པས་ཤེས་ཤེས་གཏན་གཏན་ཡིན་གྱི་ང་བློ་ཁོག་མེད་པའི་ཆ་གིས་ཕལ་ཆེར་ཟེར་ཡག་མང་དུ་ལབ་རེད།

ད་དེའི་བཞུགས་སྒོའི་མཇུག་བྱང་དུ་ག་རེ་ཟེར་ན་བྲིས་མ་འདི་བརྡ་རྙིང་འབའ་ཞིག་ཐོག་ཏུ་བྲིས་པའི་མ་དཔེ་ཞིག་ལས་བཅུས་པ་འདྲ་ཨཱས་ད་བསྐྱར་ཞུ་བྱེད་སྐབས་བརྡ་རྙིང་མང་དག་ཞིག་གསར་སྐད་གསར་བཅད་ཀྱི་འབྲི་སྲོལ་ལྟར་བཅོས་ཡོད་ཚོད་འདུག་གས་ད་དུང་བཅོས་རྒྱུ་གང་མང་འབྲི་ཡོད་པར་སེམས་སོ་ང་རང་ཚོད་དཔག་རེད་སེམས་སོ། དེ་ཚོ་ད་གང་ཡང་མ་རེད་ང་རང་བསམ་གིས་སྐབས་དེ་དུས་འདུག་སེ་བསམ་བྱུང་ད་ལྟ།

ཐབས་ཤེས་དེ་ལ་བརྟེན་ནས་ཤེས་ཡག་གི་དེ་ཡོད་རེད། དེ་ན་ང་རང་ཚོ་གི་གནའ་སྔ་མོ་ལྟ་བུ་ཅིག་གློག་པར་དང་གང་ཡང་མ་དར་ཀྱང་ཁོག་པའི་ནང་ལ་སྐྲན་ཡོད་པ་རོབ་ཙམ་ཅིག་ཧ་གོ་བ་རེད་ཕལ་ཆེར་སྐྲན་ཆགས་ཤག་ཟེར་ཨ་ནས་འབྲོག་པ་ཅིག་གི་འདུག་ཟེར་ན་ཁོ་སྐྲན་ཡོད་པ་ཧ་ཅིག་གོ་བ་མ་རེད། གྲོད་ཁོག་དེ་ཆེན་པོར་བྱས་ཏེ་རང་ཚིལ་ཞེ་པོ་བཟས་པས་ཟེར་གི་རེད་མ་གཏོགས་བུ་ཆུ་སྐྲན་ཆགས་སྨན་པས་བལྟས་པས་ན་འོ་ད་ཚིལ་རེད་མི་འདུག་སྐྲན་གར་བྱས་ན་སྐྲན་ཆགས་ཤག་ཟེར། སྨན་པ་ལ་སྨན་གྱི་སྦྱོང་བརྡར་ཡོད་ཙང་ཨ་ནི་ཁོའི་ཁོག་པའི་ནང་སྐྲན་ཡོད་པ་ཧ་གོ་བ་རེད་བ་འབྲོག་པ་ལ་ལུག་རྫི་ཡག་སྦྱོང་བརྡར་མ་གཏོགས་མེད་ཙང་ཧ་གོ་ཡག་མ་རེད་བྱས་ཙང་ཡང་སྨན་པ་ཅིག་ལ་ལུག་དེའི་ཁའི་ཤ་ཤེད་ལ་སོགས་པ་དང་ཅིག་འདྲ་མི་འདྲ་ཡོད་པ་རེད་བ་ཕྱུགས་རིགས་གི་ཤེས་བྱ་དང་སྨན་པས་ཤེས་ཤེས་ཡོད་ཡག་མ་རེད་སྨན་པ་མང་པོ་ཅིག་གིས་ཨ་ནི་སྨན་གྲོང་ཁྱེར་དེ་དེ་བས་ཀྱི་ད་ཕལ་ཆེར་ལོ་ཆུང་སྨན་པ་གཙོ་བོ་བྱས་པ་མང་པོ་ཅིག་གིས

ཅིའི་ཕྱིར་ན་བྲང་ཏི་ཟེར་ཡག་དེ་དེའི་གོང་ནས་བླ་སྨན། བླ་སྨན་རེད་དེ་འདྲའི་བླ་སྨན་མ་ཆགས་གོང་ནས་སྨན་པ་གྱི་མི་རྒྱུད་ལྟ་བུ་ཅིག་ཡིན་སྲིད་ཀྱི་རེད། ཕལ་ཆེར་ངས་བསམ་ན་སྐབས་དེ་དུས་དམག་དཔོན་ཆེན་པོ་དེ་ཚོ་ཕལ་ཆེར་རྨ་བཅོས་བྱེད་ཡག་གི་ལག་ལེན་གང་ལ་གང་འཚམ་ཡོད་ས་རེད། མདོར་བསྡུས་ན་བྲང་ཏི་རྒྱལ་མཉེས་མཁར་བུ་དེ། རྡོག་རྡོག་བྱས་ན་མདོག་ལོང་ཟེར་ན་འདྲ་མ་ཟེར་ན་ད་དམག་དཔོན་ཆེན་པོ་ཅིག་ཡིན་པ་རེད།

ཨོ་ཨོ་དེ་རྒྱག་གི་རེད་བོད་སྐད་དུ་ཙད་སྒྲ་རྒྱག་གི་རེད། ཨ་ནི། མཱ་ཁ་ཏི་ཀྱིས་དུ་རྒྱ་ནག་དོན་དེར་དུ་བསྡུར་བ་ཡིན་ན་ཡང་ཞེ་དྲག་གི་གོ་ཆོད་པོ་ཡོད་རེད། ཁྱེད་ཚ་ཐུགས་སུ་དཔོན་པོ་བྱེད་ཀྱི་རེད་ད་འཕང་ཡག་ཞེ་དྲག་ཅིག་མི་འདུག་ཟེར་ད་འགྲོ་གཏོང་ཟེར་ཡང་ཐུགས་སུ་ཡིན་གྱི་རེད། དེ་ལྟར་གྱིས་བྱས་ཀྱི་གང་ན་དེ་བྲང་ཏི་རྒྱལ་མཉེས་མཁར་བུ་དེ་གོ་ཆོད་པོ་ཡོད་ས་རེད་དམག་རྒྱབ་དུས་དམག་དཔོན་གྱི་དཔོན་པོ་བྱེད་རེད་བ་ཡང་སྨན་པ་བྱེད་དུས་སྨན་པ་གྱིས་རྨ་བཅོས་བྱེད་ལག་ལེན་ལྷག་པར་དུ་ཁོ་རང་རྨ་བཅོས་ཀྱི་དེར་ལག་ལེན་ཡག་པོ་ཡོད་པའི་རྟགས་རེད་བ།

ཨ་ནི་བྲང་ཏི་རྒྱལ་མཉེས་མཁར་བུ་དེ་ནས་བྲང་ཏི་སེར་པོ་ཟེར་ཡག་ཅིག་ཡང་དང་ཡང་དུ་ཐོན་ཡོང་གི་འདུག་ད་འདིའི་ནང་ལ་གལ་ཆེ་ཤོས་ཀྱི་རྔན་མ་དཔེ་ཆ་དེ་ག་རེ་ཟེར་ན་ད་གཞན་དག་དཔེ་ཆ་ག་གལ་ཆེ་ཐོས་པ་ག་གལ་ཆེ་བསྟན་ཡག་མེད་ང་ག་རེ་ཟེར་ན་ཁྱོད་རང་ཚོ་གི་ཐུན་མོང་ཡོངས་གྲགས་མཐོང་དེབ་རྐྱང་རྐྱང་རེད་འདིའི་ནང་ལ་གཙོ་བོ་ག་རེ་ཟེར་ན།

དེའི་ནང་ལ་ག་རེ་ཟེར་ན་བྲང་ཏི་ཟེར་བ་ཡོངས་རྫོགས་སྨན་པ་ཡིན་པའི་ངེས་པ་མི་འདུག་དེའི་ནང་ལ་ག་རེ་ཟེར་ན། བྲང་ཏི་ཛ་ཡ་རཀྵི་ཏ་ཟེར་ཡག་དེ་ནི། ལོ་ལོ་ཙཱ་རེད་སྨན་པ་ཡིན་པའི་ངེས་པ་མི་འདུག་བྲང་ཏི་ཤཱི་ལ་ཝརྨ་ཟེར་ཡག་དེ་སྨན་པ་ཡིན་པའི་ངེས་པ་ཞེ་དྲག་མི་འདུག་བྲང་ཏི་མང་པོ་ཅིག་ཐོན་བཞག། འདིའི་ནང་ལ་ག་རེ་ཟེར་ན། བཙན་པོའི་སྐབས་ལ་བྱུང་བ་དེ་ཕ་གི་རྒྱལ་མཉེས་མཁར་བུ་རེད་ཛ་ཡ་རཀྵི་ཏ་རེད།

ད་སྨན་ལ་ད་ཅིག་རབ་གནས་འདྲ་མ་སོགས་བྱེད་དགོས་འདུག་སྨན་པ་ཡོངས་རྫོགས་ལ་མཆོད་པ་ལྟ་བུ་ཅིག་ཕུལ་དགོས་ཡོད་རེད་བ་གསེར་གྱི་ཐོ་བ་བྲང་ཏི་གསེར་གྱི་ཐོ་བ་རྒྱལ་མཉེས་མཁར་བུ་དང། བྲང་ཏི་སེར་པོ་དར་མ་སྙིང། བྲང་ཏི་འབུམ་སེང་བྲང་ཏི་འཇམ་དཔལ་བཟང་བྲང་ཏི་རྒྱལ་བ་བཟང་པོ་ལ་སོགས་ཏེ་གསོ་རིག་བསྟན་པ་ཉི་ཟླ་ལྟ་བུར་གྲགས་བྲང་ཏི་ཡབ་སྲས་བརྒྱུད་པ་བཅས་པ་ཡིས་སྨན་ལ་རབ་ཏུ་གནས་པ་མཛད་དུ་གསོལ། ད་སྨན་རབ་གནས་མཛད་དུས་ཙམ་པ་ཁོ་སྔར་གྱི་སྨན་པ་མཁས་པ་དེ་གས་མ་མཐོང་མཆོད་པ་ཕུལ་བ་རེད་བ་བྱས་ཙང་འདི་ནས་ཡིན་དུས་ཙམ་པ་བྲང་ཏི་དར་མ་སྙིང་པོ་དང། བྲང་ཏི་དར་མ་སྙིང་པོ་ལ་ཆ་བཞག་པ་ཡིན་ན་སྨན་པ་ཡིན་པའི་སྒྲུབ་བྱེད་དེ་ཧ་ཅང་གསལ་བོ་ཡོད་མེད་པའི་བཟོ་ཅིག་རེད་དེའི་ནང་ལ་བྱས་ན་སྡེ་སྲིད་སངས་རྒྱས་རྒྱ་མཚོ་གིས་གཅིག་བྲང་ཏིའི་ལོ་རྒྱུས་བཤད་ཡོང་དུས་བྲང་ཏི་དར་མ་སྙིང་པོ་ཞེས་གསུངས་པ་རེད་དེ་མ་གཏོགས་སྨན་པ་ཡིན་པའི་གི་སྒྲུབ་བྱེད་ཧ་ཅང་གི་གསལ་བོ་རྙེད་པ་མ་རེད་ཡིན་ནའི་བྲང་ཏི་དར་མ་སྙིང་པོ་ཟེར་ཡག་དེ་བོད་ཀྱི་ཤེས་རིག་ལོ་རྒྱུས་ཐོག་ལ་ཧ་ཅང་གི་གལ་ཆེན་པོ་ཅིག་ཡིན་པ་རེད་འདིའི་ནང་ལ་ག་རེ་གསུངས་པ་རེད་ཟེར་ན་བྲང་ཏི་དར་མ་སྙིང་པོ་ཟེར་ཡག་དེ་དེབ་ཐེར་སྔོན་པོའི་ནང་ལ་བཤད་ཡོད་རེད་དེ་མ་ཡིན་པའི་ཡིག་ཆ་མང་པོ་ཅིག་ནང་ལ་བྲང་ཏི་ཟེར་ཡག་དེ་ལ་བལ་དུ་སློབ་མ་ཧ་ཅང་གི་མང་པོ་ཡོད་རེད། རྔོག་ལོ་ཙཱ་བ་ཆེན་པོ་པཎྜི་ཏ་འབུམ་ཕྲག་གསུམ་པ་ཞེས་པ་དེ་མཇལ་ཁར་འགྲོ་དུས་ཙམ་པ་ཁོ་རང་འཁོར་དགེ་སློང་སུམ་བརྒྱ་ཁྲིད་ཡོང་དུས་ཙམ་པ་བྲང་ཏི་གིས་ཁོ་རང་གི་སློབ་མ་རེ་རེ་སློབ་མ་བཅུ་བཅུ་གིས་དགེ་སློང་རེ་རེ་ལ་བསྙེན་བཀུར་བྱས་པ་ད་དེར་བཅུ་གསུམ་བཅུ་གསུམ་ལབ་འདུག་ཕལ་ཆེར་ད་སུམ་སྟོང་ལྷག་ཙམ་ཅིག་ཡོད་ས་རེད་བ། སུམ་སྟོང་ལྷག་འཛིན་གྱི།

དར་མ་ཟེར་ཡག་དེ་དར་མ་ཞེས་པའི་འཚོ་བྱེད་ཙམ་དེ་ཡིན་དུས་ཙང་པ་བྲང་ཏི་ཟེར་ཡག་དེ་གཅིག་ནི་སྔོ་འབུམ་གྱི་དེ་ལ་ཧ་ཅང་གི་མཁས་པ་ཡིན་བསྡད་པ་དེ་ནས་སྔོ་འབུམ་གྱི་ལོ་རྒྱུས་ཤེས་ཡོང་ན་ངེས་པར་དུ་བྲང་ཏི་དེ་དར་མ་སྙིང་པོ་མ་ཡིན་མ་ཤེས་ཉན་ཡོད་མ་རེད་བྱས་ཙང་བྲང་ཏི་དེ་ཧ་ཅང་གི་གལ་ཆེན་པོ་རེད་ཤག་ཨ་ནི་དེ་ཙམ་དུ་མ་ཟད་ད་ལྟ་དེ་དཔེ་ཡོང་དུས་ཙང་པ་ཨ་ནི་བྲང་ཏི་དར་མ་སྙིང་པོ་ཟེར་ཡག་དེ་ཨ་ནི་གསོ་རིག་ཐོག་ལ་ཤིན་ཏུ་མཁས་པ་ཡིན་བསྡད་པ་དེ་ནི་སྨན་ཆོས་ཟུང་འབྲེལ་ལྟ་བུ་སྨན་པ་ཡང་ཡིན་བསྡད་པ་ལ་ཨ་ནི་ཆོས་ཀྱི་ཐོག་ནས་དགེ་བའི་བཤེས་གཉེན་ཆེན་པོ་ཡིན་བསྡད་པ་དེ་འདྲ་ཅིག་རེད་ཤག་ད་དེ་ལོ་རྒྱུས་ཤིན་ཏུ་རྒྱས་པོ་དེ་འདྲ་བཤད་ཀྱི་མི་འདུག་ག་ཟེར་ན། བྲང་ཏིའི་གདུང་རབས་ཟེར་ཡག་ཅིག་མདོ་སྨད་ཆོས་འབྱུང་ནང་ལ་འདུག་རེད་བ། མདོ་སྨད་ཆོས་འབྱུང་ནང་ལ་ཡོད་པ་དེ་དག་བླ་བྲང་ལ་ཅིག་དཔེ་ཆ་མང་པོ་ཅིག་ད་ལྟ་ཉར་བསྡད་པའི་སྐད་ཆ་ཡོད་རེད་བ་དེ་བ་འདྲ་ཡོད་ན་མ་གཏོགས་ཧ་གོ་མི་འདུག་བྲང་ཏི་ཁོ་རང་གི་གདུང་རྒྱུད

ད་དེ་ནས་མ། བྲང་ཏི་གྲགས་པ་འབུམ་གསལ། ད་ལྷ་རྗེ་དར་མ་སེང་གེ་དང་འགྲོ་མགོན་ཆོས་རྒྱལ་འཕགས་པའི་བླ་མ་ཡིན་ཚུལ་ག་བ་འདུག་ཟེར་ན་ས་སྐྱའི་གདུང་རབས་རིན་ཆེན་བང་མཛོད་ན་འདུག། དེ་ཡིན་དུས་ཙང་པ། དར་མ་སེང་གེ་ཟེར་ཡག་དེ་ད་ཡ། སྨན་པ་ཡིན་པ་གཏན་འཁེལ་ཐུབ་ཀྱི་རེད། དེ་བཞིན་དུ་སྡེ་སྲིད་སངས་རྒྱས་རྒྱ་མཚོ་གིས། བྲང་ཏི་དར་མ་སྙིང་པོ་རྗེ་སོགས་ལ་བྲང་ཏི་གྲགས་པ་འབུམ་གསལ། བྲང་ཏི་ཇོ་ཚུལ་ཞེས་པ་བྲང་ཏི་དཔལ་ལྡན་འབུམ་ལ་སོགས་བྲང་ཏིའི་རྒྱུད་པར་བྱོན་པའི་སྨན་པ་མང་པོ་ཅིག་གི་མིང་གསུངས་ཡོད་རེད་དེ་རེ་རེ་བཞིན་དུ་ང་ཚོ་ཧ་གསལ་བོ་བརྗོད་ན་གོ་གི་ཡོད་མ་རེད་ད། ཧ་གསལ་བོ་གོ་གི་ཡོད་མ་རེད། ཁོ་རང་གིས་གསུངས་བཞག་པ་དེ་ལ་ཨ་ནི་ཅིག་རྒྱས་བཤད་ལྟ་བུ་ཡོད་མ་རེད། ད་འོ་ན་འདི་ནས་མ་བཤད་དེ་བ་ར་ཅིག་ག་ཡོད་ཟེར་ན་འདིའི་མི་རབས་ཀྱི་བྲང་ཏིའི་ལོ་རྒྱུས་གསལ་ཤོས་ར་ཅིག་དཔའ་རུ་ཅིག་གི་ལོ་རྒྱུས་གསལ་ཤོས་དེ་ག་ཡོད་ཟེར་ན་བྲང་ཏི་དཔལ་ལྡན་འཚོ་བྱེད་ཁོ་རང་གིས་ཨ་ནི

འཇམ་དཔལ་བཟང་པོ། ཡར་འཕེལ་ནས་ག་རེ་བྱས་པ་ཟེར་ན་བྲང་ཏི།